གྲོགས་པོ་ཆུང་སོང་ཟེར་བ་མ་རང་གི་སེམས་ལ་འཁོན་འཛིན་ཆེན་པོ་མ་བྱེད་ཅེས་པ་རེད། བློན་པོ་སིངྒེ་དེ་རང་ལ་འཁོན་འཛིན་དེ་རེད་འཁོན་འཛིན་ཟེར་མཁན་མི་ཁ་ཤས་ཡོང་བ་རེད་མི་ཁ་ཤས་ཏོག་ཙེ་མ་འགྲིག་ནས་ཁོ་ཤི་མ་ཐུག་ནས་ཡག་པོ་བལྟས་མི་བལྟ་བསམ་བརྩི་བ་ས་དྲག་རྒྱུ་མེད་མཁན་ཉར་སྡོད་མཁན་དེ་འཁོན་འཛིན་རེད་འོ་དེ་བས་གཞུང་བཟང་པོ་རེད་ཡུན་རིང་པོ་ཉར་བསྡད་པ་ཁོས་རང་ལ་ཤ་ཚ་བྱས་ནས་རང་གི་དོན་དག་ལ་འོ་དེ་གཞུང་བཟང་པོ་རེད་དེ་མ་བསྟེན་ཅེས་པ་དེ་འདྲ་མ་བྱེད

རི་མོ་བྲིས་པ་ལྟ་བུར་ཤེས་བྱ་སྟེ། ཆུ་ལ་རི་མོ་བྲིས་པ་ས་ལ་རི་མོ་བྲིས་པ་རྡོ་ལ་རི་མོ་བྲིས་པ་རང་སེམས་དེ་དེ་འདྲ་གསུངས་ཡོད་པ་རེད་གསུངས་པ་རེད། དེ་ནང་ཉོན་མོངས་ཅན་ལ་དང་པོ་ཉིད་མཆོག་སྟེ། ཆོས་འདོད་རྣམས་ལ་ཐ་མ་ལགས་གསུངས་པ་རེད། ད་གསུངས་ཡོད་ས་ན་ཉོན་མོངས་ཅན་འདོད་ཆགས་ཞེ་སྡང་གཏི་མུག་བྱུང་ན་པའི་སེམས་ལ་ཉར་མ་སྡོད་ཆུ་ལ་རི་མོ་བྲིས་པ་རུ་ལམ་སང་ལམ་སང་ཡལ་ནས་བརྗེད་སེམས་ལ་མ་ཉར། དེ་ཡག་པོ་རེད་གསུངས་མཆོག་སྟེ།

ཚང་ཚང་ལྷག་གི་ཅིག་གི་སྣོད་དེ་ལུག་སྲིན་ནི་འཁོན་དེ་ལུག་སྲས་ཕུག་ལུག་ཆུང་ལ་སེར་འགྲམ་རོ་དེ་འདྲའི་ལ་མ་འགྲོ་བ་ཅིག་གིས་བློ་སྦྱོང་དེ་རང་རྒྱུད་འདུལ་དགོས་པ་ཡིན་འདུལ་ཡག་གི་གདམས་ངག་ཡིན་པ་ལ་བློ་སྦྱོང་བྱས་པ་ལ་བརྟེན་ནས་ཨ་ནི་བློ་སྦྱོང་གི་སྒོ་ང་རྒྱལ་བྱེད་རློམ་སེམས་དྲག་པོ་བྱེད་བ་དེ་འདྲ་ཅན་དེ་ཆོས་དེ་ཆོས་ལ་མ་འགྲོ་ཆོས་མ་ཡིན་པ་བས་ང་རྒྱལ་ཆེན་པོ་རློམ་སེམས་ཆེན་པོ་བ་དེ་འདྲ་བྱས་ནས་གཞན་ལ་ཁྱད་གསོད་འདྲ་དེར་བྱས་སོང་ན་ལྷ་བདུད་དུ་བབས་སོང་བ་རེད་དེ་མ་ཕན་པ་རེད། སྐྱིད་ཀྱི་ཡན་ལག་ཏུ་སྡུག་མ་ཚོལ་ཟེར་རང་སྐྱིད་པོ་ཨེ་ཡོང་བསམ་ནས་གཞན་སྡུག་པོ་ཡོང་བའི་བསམ་བློ་མ་གཏོང་ཅེས་པ་རེད། རང་གི་གཉེན་ཉེ་ཚན་གྲོགས་པོ་འདྲ་བོ་དེ་འདྲ་ཡིན་ན་ཡང། ཁ་ཤས་ཡིན་ན་ཨ་འོ་ཁོ་ཤི་རོགས་བྱས་ན་ཁོའི་ཅ་ལག་ང་ལ་རག་གི་རེད་བསམ་པའི་བསམ་བློ་གཏོང་ཉན་ཡག་མ་རེད། སྦྱིན་བདག་འདྲ་བོ་ཡིན་ན་ཨ་འོ་སྦྱིན་བདག་ཁོ་ལ་ན་ཚ་བྱུང་རོགས་བྱས་ང་སྐུ་རིམ་ཅིག་སོས་པད་ཤག་སྤྲད་གི་རེད་བསམ་དེ་དྲན་ཉན་ཡག་མ་རེད། རང་དང་མཉམ་པའི་སྒོམ་ཆེན་ཆོས་པ་ཤི་སོང་ན་ཨ་འོ་སྐུ་སྨད་ལ་ཤི་སོང་ཁོའི་དཔེ་ཆ་དང།

ད་ལྟ་གལ་ཡོང་མ་རུང་བ་ང་ཚོ་བོད་ལ་ཡིན་ན་དགོན་པ་ཁག་ཁག་དགོན་པ་གཅིག་ནང་ལ་ཁང་ཚན་མི་ཚན་གྲྭ་ཚང་ཁག་ཁག་ཡོད་མེད་ཚོ་དེ་འདྲ་གི་ཡོང་ཡག་གི་དེ་འདི་ཡོག་རེད་ཉེན་ཁ་ཡོག་རེད་རང་གི་ཕྱོགས་ཡིན་ཟེར་ཕྱོགས་དེ་ཁོས་ཁོ་ཕ་ཕྱོགས་རེད་ཟེར་ད་ད་ཕ་ཕྱོགས་ངོས་འདི་ཕན་རང་གི་ཕྱོགས་ཀྱི་ནི་ཕན་སྤུ་ཙམ་མ་ཐུག་ཕན་ནས་སྒྲ་སྤུ་ཙམ་མ་བསྐྱལ་ནས་ཕྱོགས་ཞེན་བྱེད་ཁ་ཤེས་ནས་དེ་ག་ཡ་ཕན་ཡོང་བ་སྡིག་པ་གསོག་ཡ་རེད་བ་དེ་འདྲ་ཡིན་ན་ཕྱོགས་རིས་ཕྱོགས་ཞེན་བྱས་ད་ཧ་ཅང་གི་སྡིག་པ་ཆེན་པོ། ཅན་ཡིན་པ་རེད། ཚིག་སྦྱོར་ནང་དུ་གསུངས་ཡོད་དང། གལ་སྲིད་གལ་ཏེ་དགྲ་ཞིག་མི་དགའ་ན་དེ་ལ་ཁྱོད་དགར་ཅི་ཞིག་ཡོད་ཟེར། སོ་སོའི་དགྲ་དེ་ལ་མ་དགའ་ལི་ཅིག་ནས་ཆ་རྐྱེན་ཆག་སྒོ་སྡུག་པོ་ཅིག་བྱུང་ན་ཁྱོད་དགའ་དགོས་ཡག་རྒྱུ་མཚན་ག་རེ་རེད། ཁོ་ངའི་དགྲ་རེད་བྱས་ཙང་ཁོ་ལ་པས་མ་སྦྱིན་པ་ཅིག་བྱུང་རོགས་བྱས་ན་བསམ་དྲན་བསྡད་ཡ་དེ་ག་ད་ཁོ་ལ་བྱུང་བ་རེད་ཟེར། ཁྱོད་དེ་དྲན་བསྡད་པ་ཁྱོད་རང་ཡིད་སྨོན་ཙམ་རེད་མ་གཏོགས་ཁྱོད་རང་དྲན་པ་དེ་ཁོ་ལ་གནོད་ཡ་ཡོད་མ་རེད་བ་ཅོ། ཡིད་སྨོན་ཙམ་གྱིས་ནི་དེ་ལ་གནོད་པའི་རྒྱུར་མི་འགྱུར། ཁྱོད་ཀྱི་འདོད་པའི་སྡུག་བསྔལ་དེ་གྲུབ་ནའང་ཁྱོད་དགར་ཅི་ཞིག་ཡོད། ཁྱོད་རང་གིས་ཁོ་ལ་གནོད་རོགས་བྱས་ན་བསམ་པའི་སྡུག་བསྔལ་དེ་བྱུང་ནས་ཁྱོད་དགའ་དགོས་ཡང་རྒྱུ་མཚན་ག་རེ་ཡོད་ཁྱོད་ལ་ག་རེ་ཡོང་རེད་ཟེར། ད་དེ་གཞན་ཕན་མི་འདུག་སྟེ་ང་སྙིང་ཚིམ་གྱི་རེད་ཅེས་པ་རེད། གལ་ཏེ་འཚེངས་པར་འགྱུར་ཞེ་ན། དེ་ལས་ཕུང་བ་ཅི་ཞིག་ཡོད་ཁྱོད་སྙིང་ཚིམ་གྱི་འདུག་བསམ་མི་ལ་སྡུག་པོ་བྱུང་ན་ཁྱོད་སྙིང་ཚིམ་ན་དེ་ལས་སྡིག་པ་ཆེ་བ་ཚབས་ཆེ་བ་ཅིག་ཡོད་མ་རེད་གསུང་བ་ལྟར་འདི་ཕྱི་གཉིས་ཕུང་ཡ་རེད་གསུང་དེ་ལས་ཕུང་བ་ཅི་ཞིག་ཡོད།

ཐོག་དེ་སོང་བ་ཡག་པོ་རེད། ངས་ནས་བྱང་ཆུབ་སེམས་འདི་ལ་གོ་ལ་བར་ཐག་ཡག་པོ་གཅིག་བྱུང། བློ་སྦྱོང་གི་དམ་ཚིག་དེ་ཚོ་ག་ཚད་ཐུབ་ཐུབ་ལག་ལེན་སྐྱེལ་ཐུབ་ན། སུ་བས་དགྲ་ལ་གཅིག་སྡུག་པོ་བྱུང་ནས་དགའ་མ་དགའ་བ་བྱས། དགྲ་ལ་བས་འཁོན་འཛིན་མ་བྱས་པ་བྱས་འདི་ནི་བཤད་པ་ནང་བཞིན་གི་དེ་ཐུབ་ན་ཆོས་ཆོས་ཟེར་ནས་དེ་རང་རེད། དེ་ལས་ལྷག་པ་ཡོང་ཡ་ཡོད་མ་རེད་བྱས་ཙང་བས་གཞན་ཕན་གི་བསམ་པ་ཅུང་ཟད་སྐྱེས་ནས། དེ་ཚོ་གྲུ་ཁ་དགོན་པ་ནང་ལ་བཞུགས་མཁན་གྱི་གྲྭ་པ་དྲུག་ལས་གལ་མེད་སྙན་པ་ལས་གལ་མེད། གྲོང་སྲིད་པའི་བང་ཆེན་དེ་ཁྱོད་ནས་ཕྱུང་བ་ཤེས་ཡས་མ་ཞེས་འཇགས་ཡས་སུ་སྡེ་པ་ཡིས་ཀྱང་མང་པོ་བྱུང་འདུག་ཨང་དེ་འདྲའི་རེ་བ་རང་ལ་ཡོང་གི་རེད། ཁེ་ཁེ་བཟང་ཡོང་གི། འགྱུར་བ་རྒྱ་ཆེན་པོ་བྱུང་ན་སངས་རྒྱས་ཀྱི་རེད་ནི། ད་བློ་སྦྱོང་གི་དམ་ཚིག་ནི་བཅོ་བརྒྱད་ཟེར་དེ་རྫོགས་སོང། ད་བསླབ་བྱ་ཉི་ཤུ་རྩ་གཉིས་ཡོད་རེད།

དྲིན་ཆེན། དེ་མ་ཡིན་པའི་སེམས་ཅན་ལུང་པའི་ནང་ལ་གང་ཡོད་འབུ་སྲིན་ཚུན་ཆད། ལུང་པ་ཐག་རིང་པོ་རྒྱལ་ཁབ་གཞན་གྱི་མི་གང་ག་ལོ། ཚང་མ་ལ་རང་ལ་བཀའ་དྲིན་ཆེ་ལུགས་དེ་བྱས་ལྟོ་གོས་གཏམ་གསུམ་གྱི་ཐོག་ནས་དྲིན་ཆེ་ལུགས་དེ་བསམ་པ་རེད། དཔེར་ན་ཟ་ཁང་ལ་ཕྱིན་ནས་ཁ་ལག་ཐ་ལི་གང་ཟ་བ་ཡིན་ན། དེ་ལ་སེམས་ཅན་ག་འདྲ་ཅིག་གིས་དཀའ་ལས་བརྒྱབ་འདུག་བསམ་བློ་གཏོང་བ་རེད། འབྲས་སྤ་ར་གང་ཡོད་འགྲོ། འབྲས་སྤ་ར་གང་དེ་ལ་འབྲས་དེ་གི་ས་བོན་དེ་ག་ནས་བྱུང་འདུག་ས་བོན་བཏབ་ནས་དེ་ནི་བའི་ཞིང་ཁ་སུས་བཟོས་འདུག་ས་ལས་རྡོ་ལས་ག་འདྲ་བཏང་འདུག་ཆུ་བཏང་ནས་འབུ་སྲིན་ག་ཚད་བསད་འདུག་ཡར་བསྐྱེད་ནས་ལས་ཀ་ག་ཚད་བྱས་འདུག་ཚུར་སྨིན་ཡོང་ནས་སོ་ཕག་ནས་མི་ག་ཚད་དཀའ་ལས་བརྒྱབ་འདུག་དེ་ཕར་བརྡུངས་ནས་ཞེས་ཡུལ་ལ་ཡར་བཙགས་ནས་ཆར་ཨེ་འགྲོ་གཙང་མ་བཟོ་གཙང་མ་བཟོས་ཚར་དུས་ཚུར་ཚུར་ཐག་ཉེ་སར་འཁྱེར་ཡོང་གྲོང་རྡལ་ལ་འཁྱེར་ཡོང། དེ་ནས་ཡར་ཡར་བྱས་སོ་སོའི་ཐ་བག་ནང་སླེབས་ཡོང་དེའི་བར་དུ་ཨ་ལི་ཟ་ཁང་འདོད་ཉན་ནས་མཚོན་པ་མི་མང་ག་ཚོད་ཀྱིས་དཀའ་ལས་བརྒྱབ་འདུག་འདི་མི་གཅིག་པོ་ཇི་འབྲས་རྡོག་པོ་གཅིག་ལ་བསམ་བློ་མང་པོ་དུ་མི་མང་དེ་ལ་འབུ་སྲིན་མང་པོ་ཤི་ཚར་རེད་དེའི་དོན་དག་ལ་མི་དང་སེམས་ཅན་དུད་འགྲོ་མང་པོས་དཀའ་ལས་བརྒྱབ་ཚར་རེད་འོ་དེ་ཚོ་བསམ་བློ་ཞིག་གཏོང་ན་དཔེ་གྲངས་ཀྱིས་མི་ལང་བ་ཅིག་ཡོད་རེད་བཀའ་དྲིན། ད་དེ་ནང་ལ་ཤ་གཅིག་པོ་ཡོད་ཤ་ཁ་ཤས་ཡོད་ཀྱི་རེད་ཤ་གཅིག་འདུག་ན་ཤ་དེ་སུའི་རེད། སྔོན་མ་ཤ་དེ་བས་སྲོག་ཆགས་སེམས་ཅན་གསོན་པོ་ཡིན་དུས་རང་གི་ལུས་དང་ཁྱད་མེད་པ། གཅེས་ཤིང་ཕངས་པའི་ལུས་དེ་ནི་བའི། སྲོག་དང་ཕྲལ་ནས་ཤ་དེ་ཁྱེར་ཡོང་བ་རེད། སྲིད་ཞྭ་ཅེས་པའི་དཀའ་ལས་དེ་ག་ཚོད་ཅོ། ཨ་ནི། གསོ་ཡག་ཁོ་བོའི་ཐོག་མ་ལ་གསོ། ཉོས་པས་ཤ་སྤྲད་ཉོ་སོ་ཁ་ལག་ལྟོ་སྟེར། ཨ་ནི་ཞེ་མོ་ཡག་པོ་རེད་ཡོང་དུས་སུ་བསད་ཨ་ནི་ཡར་ཁྱེར་ཡོང། ཚུར་ཁྲོམ་ལ་ཁྱེར་ཡོང་ཁ་ཤས་ཀྱིས་ཡར་ཁྱེར་ཡོང་ཆུ་འདི་བཙོས། ཚལ་རྒྱག་ཞིམ་པོ་བཟོས་བཟའ་ཆོག་ཆོག་བཟོས། གཞན་ང་ཚོ་ཤ་གྱི་ཅོང་དུ་ཟ། ནས་ཟ་ཆོག་ཆོག་ཡོང་གི་མ་རེད་པ། ལས་ཀ་མང་པོ་ཡོད་རེད། ཐང་ག་མི་མང་པོ་གཅིག་གིས་ལས་ཀ་བྱས་ཡོད་རེད། དེ་ག་ནང་བཞིན་དེ་ནས་ཚལ་ཡོན་སུང་གཅིག་ཡིན་ནའི་རེད། ཚྭ་གཅིག་ཡིན་ནའི་རེད། ཚང་མ་ལ་བསམ་བློ་དུས་ཐ་ན་རིན་པ་མེད་པའི་ཆུ་རེད། ཆུ་དེ་ལ་དཀའ་ལས་ཞེ་དྲག་བརྒྱབ་པ་རེད། ཆུ་འགོ་མ་ཞིག་ས་འོག་ན་ཡོད་རེད་དེ་ཆུ་ས་འོག་ནས་བཏོན་པ་རེད་མི་ཡིས་ཀ་ལ་བཙུགས་པ་རེད་ཚུར་ཁྲིད་ཡོང་ཁང་པའི་སྦུག་དེར་བཅུ་རྒྱུ་ཡོད་པ་བཟོ་ག་ཚད་དཀའ་ལས་ཡོང་དེ་ནས་ལས་ཨ་ནི་འཐུང་ཡག་གི་དེ་ནས་མར་བླུགས་ཡར་བསྐོལ། ཨ་ནི་དེ་ག་ཚད་དཀའ་ལས་ཆེན་པོ་བརྒྱབ་ནས

མི་མང་པོ་གཅིག་གིས་ལས་ཀ་བྱས་ནས་ཨ་ནི། གོས་ལོག་ད་ག་གཅིག་ལ། མི་མང་པོ་གཅིག་གིས་ལས་ཀ་བྱས་པ། ད་ཡིན་ནའི་དེ་རང་རེད་རྒྱུ་ཆ་ག་ནས་འདི་འབྲེག་དགོས་རེད་བཀལ་དགོས་རེད་བཏག་དགོས་རེད། ལས་ཀ་མང་པོ་བྱས། ཨ་ནི་ད་ལས་ཀ་བྱེད་ཡག་གི་དོན་དག་ལ། ལག་ཆ་མང་པོ་བཟོ་དགོས་འཕྲུལ་ཆས་བཟོ་དགོས་རེད་འཁོར་ལོ་རེད་པོ་དང་དེ་ནས་མང་པོ་དགོས་རེད་ཁང་པ་བཟོ་དགོས་རེད་ད་སོ་སོ་སྡོད་སའི་ཁང་པ་རེད་གང་ས་ཅི་ཐད་ལ་བསམ་བློ་བཏང་ན། སེམས་ཅན་གྲངས་མེད་པ་གཅིག་གི་རོགས་བྱེད་བྱས་ཡོད་པ་མ་གཏོགས་སོ་སོ་ཁ་ཁེར་མ་ཙོག་ཙོག་གིས་བསྡད་ནས། བར་སྣང་ལ་མར་ཟག་པའི་སུས་རོགས་པ་བྱས་པའི་ཐང་ཆེན་ལོ་ཁབ་ཀྱིས་བསྡད་ནས།